གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་བལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ཀུན་བཟང་རིག་འཛིན་ལགས་ལྷན་དུ་བརྒྱད་ཅུ་གྱ་གྲངས་ཀྱི་ནང་བོད་ནས་ཕྲུ་གུ་མང་པོ་ཞིག་རྒྱ་གར་དུ་ཤེས་ཡོན་སློབ་སྦྱོང་གི་ཆེད་དུ་ཡོང་རྒྱུའི་གོ་སྐབས་བྱུང་ཡོད་ན་ཡང་ནང་མི་དང་ཁ་བྲལ་བའི་དཀའ་ངལ་བྱུང་ཡོད་པའི་སྐོར་གྲོས་གླེང་ཞུས་པའི་དུམ་བུ་གཉིས་པོ་འདི་གསན་རོགས་གནང། མཚན་གཅིག་མཉམ་དུ་བསྡད་བྱུང་རེད་ཁོང་ཚོ་གིས་དུས་ཚོད་ཁོ་རང་སྤྲད་ཀྱི་འདུག་ཕ་མ་མཉམ་དུ་སྐད་ཆ་ལྷོད་ལྷོད་བྱས་ནས་བཤད་ཡའི་འདྲ་བོ་དེ་འདྲའི་རྩ་བ་ཉིད་ནས་ཡོང་གི་མི་འདུག། ལས་རིམ་སྔོན་མའི་ནང་ཀུན་བཟང་རིག་འཛིན་ལགས་ནས་ཁོང་ཉིད་བརྒྱད་ཅུ་གྱ་གྲངས་ཀྱི་ནང་རྒྱ་ནག་གཞུང་གི་སྲིད་བྱུས་ལྷུག་ཡངས་སུ་བཏང་པའི་གོ་སྐབས་དང་བསྟུན་ཏེ་བོད་ནས་གཞོན་སྐྱེས་མང་པོ་ཞིག་བཙན་བྱོལ་བོད་གཞུང་གི་སློབ་གྲྭ་ཁག་ནང་སློབ་སྦྱོང་བྱེད་རྒྱུའི་གོ་སྐབས་བྱུང་ཡོད་ཀྱང་ནང་མི་དང་ཁ་བྲལ་བའི་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་པའི་སྐོར་ལ་ལས་རིམ་དེའི་དུམ་བུ་དང་པོའི་ནང་དུ་འགྲེལ་བརྗོད་གནང་ཟིན་པ་དང་ཡང་ཁོང་གིས་མུ་མཐུད་དེ་ས་མཚམས་ཁུལ་དུ་ནང་མི་ཐུག་འཕྲད་ཀྱི་གོ་སྐབས་ཐེངས་གསུམ་ཙམ་ཞིག་བྱུང་ཡོད་ན་ཡང་དུས་ཡུན་ཐུང་ངུ་ཞིག་ལས་ཐུག་འཕྲད་བྱེད་མ་བཅུག་པ་དང་སྐབས་རེ་དམ་བསྒྲགས་ཆེན་པོ་བྱས་པ་སོགས་ཀྱི་དཀའ་ངལ་འཕྲད་ཡོད་པའི་སྐོར་ལ་མུ་མཐུད་དེ་འགྲེལ་བརྗོད་གནང་བར། བོད་ནང་གི་ས་མཚམས་ལ་ད་ཐེངས་མ་གསུམ་ཞིག་ཕ་མ་ཐུག་གར་འགྲོ་བའི་སྐབས་སུ་ཉམས་མྱོང་ཆེ་ཤོས་གཅིག་དེ་འདི་རེད་བཞག་བོད་ནང་གི་ཆབ་སྲིད་ཀྱི་གནས་སྟངས་སྤྱི་ཡོངས་དེ་དམ་བསྒྲགས་ཆེ་ཆུང་ག་ཚོད་ཞིག་ཡོད་མེད་ཨ་ནི་བོད་ནང་གི་བོད་མི་ཚོ་ལ་དཀའ་ངལ་ག་ཚོད་འཕྲད་ཀྱི་ཡོད་མེད་འདི་གི་གནས་སྟངས་དེ་ཆ་ཚང་གཅིག་ས་མཚམས་ཁུལ་ལ་རྒྱ་ནག་གཞུང་གི་སྲིད་བྱུས་ལག་བསྟར་བྱེད་ཕྱོགས་ནས་ཁ་གསལ་བོ་ཅིག་ཤེས་རྟོགས་ཡོང་གི་འདུག་འདི་ཞུ་དགོས་པའི་རྒྱུ་མཚན་དེ་ཐེངས་མ་དང་པོ་ང་ཅིག་ཨ་མ་ཐུག་གར་འགྲོ་བའི་སྐབས་སུ་འགྲམ་ས་མཚམས་ལ་འགྲོ་བའི་སྐབས་སུ་རྒྱ་མི་གི་ལག་འཁྱེར་དེ་ཤི་མིན་ཀྲང་ཟེར་བ་ཞིག་འདུག་དེ་ཁོ་ཚོ་གི་ས་མཚམས་ལ་མཐའ་མཚམས་འགག་སྒོ་སྲུང་མཁན་ཚོ་གི་དམག་མི་ཚོ་གིས་ཉར་ཨ་ནི་དེ་ནས་ཉི་མ་ཁ་ཤས་ཅིག་བལ་ཡུལ་ས་མཚམས་ལ་འགྲོ་ནས་ཁོ་ཚོ་གི་དུས་བཀག་འདྲ་བོ་ཅིག་བཟོ་གི་མི་འདུག་གང་ལྟར་ད་ཁྱོད་རང་ཚོ་སྤུན་ཀྱག་ཐུག་གར་རྒྱུགས་ཨ་ནི། ཐུག་ཚར་བའི་རྗེས་ལ་ཚུར་ཤོག་ཟེར་འདྲ་བོ་ཅིག་ཡིན་ས་རེད། ཐེངས་མ་དང་པོ་འགྲོ་བའི་སྐབས་སུ་ལྷོད་ལྷོད་འདྲ་བོ་ཅིག་བྱས་ནས་གང་ལྟར་ཉི་མ་གཉིས་གསུམ་དེ་འདྲའི་བལ་ཡུལ་གྱི་ས་ཆ་ལ་ཕ་མ་མཉམ་དུ་བསྡད་བྱུང། ཐེངས་མ་གཉིས་བ་འགྲོ་བའི་སྐབས་སུ་ད་ཡང་དམ་བསྒྲགས་གང་འཚམ་ཆེན་པོ་ཆགས་ཡོད་ས་རེད་ས་མཚམས་ཁུལ་ལ་དེ་དུས་མཚན་གཅིག་མཉམ་དུ་བསྡད་བྱུང་རེད་ཁོང་ཚོ་གིས་དུས་ཚོད་ཁོ་རང་སྤྲད་ཀྱི་འདུག་དེ་རིང་འགྲོ་སང་ཉིན་ཞོགས་ཀའི་དགོང་དག་གང་ལྟར་ས་མཚམས་སྒོ་མ་བརྒྱབ་པའི་གོང་ལ་ཁོ་ཚོ་ཡར་འབྱོར་དགོས་རེད་ཟེར་གྱིས་གང་ལྟར་ཁོ་ཚོ་ལ་འགྲེལ་བཤད་བྱས་འདུག་དེ་དང་མཉམ་དུ་ད་ཁོ་ཚོ་ཚུར་བལ་ཡུལ་གྱི་ས་ཆ་ལ་ཨ་མ་དང་ད་ངའི་ཨ་ཅག་ཐེངས་མ་གཉིས་བ་འགྲོ་དུས་ཨ་ཅག་ཡོད་རེད། ཁོ་ཚོ་ཚུར་བལ་ཡུལ་གྱི་ས་ཆ་ལ་ཡོང་བའི་སྐབས་སུ་རྒྱ་མི་གི་མཐའ་སྲུང་དམག་མི་གཅིག་གིས་མཉམ་དུ་བཏང་གི་འདུག་ད་ཡའི་མཐའ་སྲུང་དམག་མི་ཟེར་བ་ཡིན་ནའི་བོད་པ་རེད་ཤག་བོད་སྐད་ཤེས་མཁན་ཞིག་འདུག་ཁོ་རང་མཉམ་དུ་བཏང་གི་འདུག་ཨ་ནི། ཐེངས་མ་ཐ་མ་དེ་ཉིས་སྟོང་དྲུག་ལོ་ལ་ཨ་མ་ཐུག་འཕྲད་བྱེད་པའི་སྐབས་སུ་དེ་ཉིན་མོ་ད་ཉི་མ་གཅིག་མེད་ཞེས་དེའི་གི་གོ་སྐབས་སྤྲད་ཀྱི་མི་འདུག་ད་ཉི་མ་གཅིག་ཟེར་ནས། ཡའི་ས་མཚམས་རྒྱ་ནག་ཕྱོགས་བོད་ཕྱོགས་ཀྱི་ས་མཚམས་དེ་སྒོ་ཕྱེ་བ་དང་བལ་ཡུལ་གྱི་ས་མཚམས་སྒོ་ཕྱེ་གི time zone གི་དེ་གི་ཁྱད་པར་བྱས་ནས། གང་ལྟར་ཨ་མ་ལགས་མཉམ་དུ་ཆུ་ཚོད་གཉིས་གསུམ་མེད་ཞེས་དེའི་བྱུང་མ་སོང་ཨ་ནི་ཨ་མ་མཉམ་དུ་ཡང་ཅིག་མཐའ་སྲུང་དམག་མི་གཅིག་བཏང་ཤག་ད་ཅིག་དམག་མི། དམག་མི་ཟེར་ནས་དམག་མི་དམག་མི་ལ་ཡང་ཁྱད་པར་ཆེན་པོ་འདུག། ཐེངས་མ་གཉིས་པ་འགྲོ་བའི་སྐབས་སུ། ཅིག་མཐའ་མཚམས་སྲུང་མཁན་གྱི་དམག་མི་བོད་པ་ཅིག་འདུག་ཁོ་རང་གི་ཡིན་པ་ཡིན་ན་དེ་བུད་མེད་ཅིག་འདུག་ད་མོ་རང་ཅིག་ཨ་མ་དང་ཁྱོད་རང་ཚོ་ལྷོད་ལྷོད་བྱས་ནས་བསྡད་ང་གནས་མཇལ་ལ་འགྲོ་གི་ཡིན་ཟེར་ནས་གང་ལྟར་བས་ང་ཚོ་ལ་ཇུས་གཏོགས་ཟེར་ཡས་གང་ཡང་བྱེད་ཀྱི་མི་འདུག་བལ་ཡུལ་གྱི་ས་མཚམས་བར་དུ་ཁྲིད་ཡོང་གི་འདུག་དེ་རྗེས་ལ་མོ་རང་འདི་གཡས་གཡོན་དེ་ལ་བོད་པ་གི་དགོན་པ་ས་མཚམས་བལ་ཡུལ་གྱི་ས་མཚམས་ཕྱོགས་ལ་བོད་པའི་དགོན་པ་གཅིག་གཉིས་ཅིག་ཡོད་རེད། ཨ་ནི་སྐུ་ཞབས་དེ་ཚོ་དང་འདབ་དེ་མཐའ་སྲུང་དམག་མི་དེ་གང་ལྟར་འབྲེལ་བ་ཆེན་པོ་འདུག་ཨ་ནི་གཅིག་ང་གནས་མཇལ་འགྲོ་གི་ཁྱོད་རང་ཚོ་ལྷོད་བཞུགས་ལབ་ནས་ཕར་ལོག་ག་ལྷག་མ་དེ་མ་གཞི་ཇུས་གཏོགས་ཟེར་འདྲ་བོ་ཅིག་གང་ལྟར་ཐེ་གཏོགས་བྱེད་ཀྱི་མི་འདུག་ད་ཐེངས་མ་མཐའ་མ་དེ་ཡོང་དུས་ཙམ་པ་ཨ་ནི་མཐའ་སྲུང་དམག་མི

བལ་པོ་གི་མི་སེར་ཡིན་ན་འགྲམ། འགྲམ། ས་མཚམས་ཟེར་ན་འདྲ་གང་ལྟར་འགྲམ་ལ་ཁྲོམ་ཅིག་ཡོད་རེད། འགྲམ་དེ་ད་བོད་ཁུལ་གྱི་ས་ཆ་གི་ཆ་ཤས་ཆགས་ཀྱི་ཡོད་ར་བ། འགྲམ་ལ་བལ་ཡུལ་གྱི་མི་སེར་དང་ནི་ས་གནས་ཅིག་གས་ཏ་ཏོ་པ་ནི་ད་འདི་གཡས་གཡོན་ལ་བལ་ཡུལ་ཕྱོགས་ལ་གནས་སྡོད་བྱེད་མཁན་གྱི་བལ་པོ་གི་མི་སེར་ཚོ་རང་དབང་གི་ཐོག་ནས་ཡར་འགྲོ་མར་འགྲོ་བྱས་ནས་གང་ལྟར་ཡར་མར་མི་ཡར་འགྲོ་མར་འགྲོ་བྱེད་མཁན་གང་ལྟར་ཡོད་རེད་ས་མཚམས་གི་དེ་ད་མཛའ་གྲོགས་ཟམ་པ་གི་འདི་གཡས་གཡོན་དེ་ནས་མར་ད་ཡིན་པ་ཡིན་ནའི་བོད་པ་ཡར་མར་འགྲོ་མཁན་ཧ་ལམ་མཐོང་ཡ་ཡོད་མ་རེད་བོད་པ་ཡར་འགྲོ་མར་འགྲོ་བྱས་ནས་འཇུ་བཟུང་བྱས་པ་ཡིན་ན་ཟིན་པ་རེད་ཟེར་ཡས་ཀྱི་སྐབས་དེ་དུས་ས་གནས་ལ་གནས་སྡོད་བྱེད་མཁན་བལ་ཡུལ་ཕྱོགས་ཀྱི་ས་གནས་ལ་གནས་སྡོད་བྱེད་མཁན་བོད་པ་འདི་ཚོ་གི་གསུང་གི་འདུག་བོད་པ་འགྲོ་བ་ཡིན་ན་དཔེ་ཉེན་ཁ་ཆེན་པོ་ཡོད་རེད། ཡིན་པ་ཡིན་ནའི་བལ་པོ་མི་སེར་ཚོ་ཡར་འགྲོ་མར་འགྲོ་ཕར་འགྲོ་ཚུར་འགྲོ་བྱེད་མཁན་མང་པོ་ཞེ་པོ་ཡོད་ས་རེད། ད་ང་ཚོ་ང་ཡར་འགྲོ་བའི་སྐབས་སུ་སློབ་གྲྭ་ཡང་ཅིག་ཕ་མ་ཐུག་ག་ཡོང་མཁན་བུ་མོ་ཁོ་རང་གི་ཕ་མ་ཚོ་ཚུར་བཏང་མི་འདུག་ད་གང་ལྟར་དཀའ་ངལ་འདྲ་ཅིག་ག་རེ་བྱས་ནས་བྱས་ཡིན་ན་རྒྱ་ནག་གི་བལ་ཡུལ་ཕྱོགས་ལ་ཉིན་མ་གཅིག་གཉིས་ག་ཚོད་ཡིན་ནའི་འདྲ་ད་སྤུན་ཀྱག་ཐུག་ག་བཏང་མི་འདུག་མ་བཏང་དུས་ཙམ་པ་ཨ་ནི་བུ་མོ་བུ་མོ་དེ་མོ་རང་གཅིག་བལ་པོ་གི་མི་སེར་ཡིན་མདོག་མདོག་བྱས་བལ་པོ་གི་ཆས་གོན་ཨ་བལ་པོ་གི་སྐད་ཅིག་གང་ལྟར་ཐར་ཐོར་རེ་ཞིག་ཤེས་ཀྱི་ཡོད་ས་རེད་མོ་རང་ཡར་འགྲམ་བར་དུ་བལ་པོ་མི་དེ་འདྲས་ཀྱི་མཉམ་དུ་འགྲོགས་ཨ་ནི་ཉིན་མ་གཅིག་གཉིས་དེ་ཚུར་སླེབས་ང་ཚོ་ལ་ཡར་ཅིག་འགྲོ་ན་འགྲིག་གི་རེད་ཟེར་གྱི་འདུག་ཡིན་པ་ཡིན་ནའི་ད་མི་ངོ་ཤེས་པ་འགྲམ་རང་ལ་གནས་སྡོད་བྱེད་མཁན་དེ་འདྲས་ཡོད་ཁོ་རང་ཚོ་གི་གསུང་ཡས་བྱས་པ་ཡིན་ན་དཔེ་ཉེན་ཁ་ཆེན་པོ་ཡོད་རེད། འཇུ་བཟུང་བྱས་པ་ཡིན་ན་ནི་ཉིན་མོ་མང་པོ་བཙོན་ཁང་ལ་ལྷག་གི་རེད་ཟེར་དེ་འདྲས་ཁོ་ཚོ་གསུང་གི་འདུག་བྱས་ཙང་ང་ཚོ་ང་ཚོ་ཡར་འགྲོ་ཐུབ་མ་སོང་ད་འདི་ནས་ཅིག་ཡང་ངོ་ཤེས་འདྲ་བོ་ཅིག་དེ་འདིར་བཞག། བོད་ནས་ཅིག་ང་ཚོ་རྒྱ་གར་དང་བལ་ཡུལ་ནས་ཕར་ཅིག་འགྲམ་ས་མཚམས་ལ་ཕ་མ་སྤུན་ཀྱག་ཐུག་ག་འགྲོ་མཁན་ཚོ་གིས་བཅིངས་འགྲོལ་དམག་མི་རྒྱ་ནག་གི་གང་ལྟར་མཐའ་སྲུང་དམག་མི་ཚོ་ལ་ཞེད་སྣང་དང་འཇིགས་སྣང་ནི་དེ་དམིགས་བསལ་ཞེ་བོ་ཅིག་གང་སླེབས་ཀྱི་མི་འདུག་ཡིན་པ་ཡིན་ནའི་བོད་ནས་ད་ངའི་ཕ་མ་ཨ་ཅག་ཅོ་ཅོ་ཁོང་ཚོ་ཚང་མ་ཐུག་པ་རེད་ཁོང་ཚོ་གི་ད་ཕར་ཅིག་གང་ལྟར་མཐའ་སྲུང་དམག་མི་རྒྱ་ནག་གི་ཉེན་རྟོག་པ་ཚོ་ལ་ཞེད་སྣང་ཞེ་བོ་བྱེད་ཀྱི་འདུག་དཔེར་ན་ང་ཐེངས་མ་དང་པོ་འགྲོ་དུས་ཙམ་པ་སྐབས་དེ་དུས་ཅིག་ཨ་མ་དེ་ད་གང་ལྟར་སྤུན་ཀྱག་ཐུག་གར་རྒྱུགས་ལབ་ནས་གང་ལྟར་དུས་ཚོད་ཀྱི་ཚད་བཀག་འདྲ་བོ་དེ་འདྲ་གང་སྤྲད་ཡོད་ས་མ་རེད་ཉིན་གྲངས་ག་ཚོད་བསྡད་པ་ཡིན་ནའི། ལག་ཁྱེར་དེ་ཚོ་ཉར་ཨ་ནི་ཁྱོད་རང་ཚོ་སྤུན་ཀྱག་ཐུག་སྤུན་ཀྱག་ཐུག་ཚར་ན་ཚུར་ཤོག་ཟེར་ཅིག་ཨ་ནི་ང་ཚོ་སྐུ་ཤོག་དེ་འདྲ་ཡོད་ང་ཚོ་མཉམ་དུ་ཕར་ལ་ཕ་ཡུལ་གྱི་ས་ཆ

བྱས་ཙང་ཉི་མ་གཅིག་འགྲོ་ནས་ད་ང་ཞེད་ཀྱི་འདུག་ད་ང་མ་འགྲོ་ན་ཕར་ནས་ཅིག་གང་ལྟར་བདེ་བོ་སྐྱེ་ཞིག་མི་འདུག་ཨ་ནི་ང་ཚོ་ཨུ་ཚུགས་བརྒྱབ་ནས་ཉི་མ་གཉིས་བསྡད་ཀྱི་གོ་སྐབས་བྱུང་བ་རེད་རྒྱ་མི་གི་མཐའ་སྲུང་དམག་མི་གཅིག་གིས་ང་ཚོ་འཁྲིས་ལ་བསྡད་ཀྱི་འདུག་ཨ་མ་ཁོང་ཚོ་གིས་ཐུགས་རྗེ་གནང་ཐུགས་རྗེ་གནང་ལབ་ནས་ལྕེ་ལེ་སྟོན་འདྲ་སྟོན་འདྲ་བྱས་ནས་གུས་ཞབས་འདྲ་བོ་ཅིག་གང་ལྟར་ཞེད་སྣང་འཇིགས་སྣང་ཞེ་བོ་བྱེད་ཀྱི་ཡོད་བས་ཀྱི་རྣམ་པ་དེ་དཔེ་མངོན་གསལ་དོད་པོ་རེད་ཤག། དེ་བྱེད་དུས་ཙམ་པ་བོད་ནང་གི་བོད་ནང་ལ་གནས་སྡོད་བྱེད་མཁན་མང་ཆེ་གི་ད་དེ་འདྲའི་དམ་དྲག་དང་དྲག་གནོན་ཤུགས་ཆེན་པོ་སྤྲད་པས་ཀྱི་སེམས་ནང་ལོགས་ལ་བག་ཆགས་དེ་ཆེན་པོ་ཞེ་བོ་ཅིག་འདུག་དེ་འདྲ་ཅིག་ཡང་ང་ཅིག་རྣམ་པ་གསལ་བོ་འདྲ་ཅིག་དོ་སྣང་བྱུང་སོང་བསམས། ད་ལྟ་དེང་སང་ཡིན་ནའི་མུ་མཐུད་དེ་རྒྱ་ནག་གཞུང་གི་དམ་དྲག་འོག་ལ་ཡ། བོད་ཕྱི་ནང་གཉིས་ཀྱི་ནང་མི་ཚོ་ཕར་ཚུར་ཕན་ཚུན་ཐུག་འཕྲད་ལ་ཡ་འགྲོ་ཡག་ལ་དཀའ་ངལ་ད་དུང་འཕྲད་ཀྱི་ཡོད་རེད་ཡིན་པ་ཡིན་ནའི་དེང་སང། སྤྱི་ཚོགས་དྲ་རྒྱ་ཡོད་པའི་བཀའ་དྲིན་གྱིས་ཨ་ནི་བོད་ཕྱི་ནང་གི་ནང་མི་ཁ་བྲལ་བ་ཚོ་ཕན་ཚུན་འབྲེལ་བ་བྱས་ཏེ་ད་ཡང་ཕྲན་བུ་དེ་སྟབས་བདེ་རུ་ཕྱིན་ཡོད། དེང་སང་ཡིན་པ་ཡིན་ན་ཡང་སྤྱི་ཚོགས་དྲ་རྒྱ་དེ་བརྒྱུད་ལམ་དེ་བེད་སྤྱོད་བྱེད་མཁན་བོད་ནང་གི་གྲོང་གསེབ་ཁུག་ཁུག་ཀྱོག་ཀྱོག་མང་ཆེ་ནང་ལོགས་ལ་སྤྱི་ཚོགས་དྲ་རྒྱ་སྐད་འཕྲིན་ཟེར་སྐད་འཕྲིན་ལ་སོགས་པ་དེ་འདྲའི་མང་པོ་ཅིག་བེད་སྤྱོད་བྱེད་མཁན་ཤུགས་ཆེན་པོ་ཡོད་ས་རེད་དེ་འདྲའི་ཆ་ནས་ད་ཡང་སྤྱི་ཚོགས་དྲ་རྒྱ་ཤུགས་ཆེན་པོ་དར་ཁྱབ་བྱུང་བ་དང་ཆབས་ཅིག་གཞིས་བྱེས་གཉིས་ཀྱི་བར་ལ་འབྲེལ་བ་མཐུད་ཡས་དེ་སྟབས་བདེ་བོ་ཞེ་བོ་ཅིག་ཡོང་གི་ཡོད་ས་རེད་ད་དེང་སང། ང་དང་འབྲེལ་བ་ཡང་དེ་འདྲའི་ཤུགས་ཆེན་པོ་ནི་བྱེད་ཐུབ་ཀྱི་མི་འདུག་དེ་ཡང་ང་ཚོ་ངོ་ཤེས་པའི་ངོ་ཤེས་པའི་ཁྲོད་ལ་སྐད་འཕྲིན་ཐོག་ནས་པར་ཡར་མར་ལམ་སང་ལམ་སང་བཏང་ཡས། དེ་འདྲའི་ཐོག་ནས་ཡང་ཅིག་བཟང་ཕྱོགས་ཀྱི་ཡང་ཅིག་སྐད་འཕྲིན་ཐོག་ནས་སྐད་འཕྲིན་ཡིན་ན་འདྲ་གང་ལྟར་སྤྱི་ཚོགས་བརྒྱུད་ལམ་གི་ཐོག་ནས་འབྲེལ་བ་བྱས་ཏེ་ཕྲན་བུ་ཡག་རུ་ཕྱིན་མེད་འགྲོ་བསམ་བསམ་འདྲ་བོ་ཅིག་འདུག། རེད་ད། ང་ཚོའི་བཙན་བྱོལ་གྱི་ལོ་རྒྱུས་ནང་བཤད་པ་ཡིན་ན་བརྒྱད་ཅུ་གྱ་གྲངས་ནས་ད་བོད་ནས་ཕྲུ་གུ་མང་པོ་ཞེ་བོ་ཅིག། བཙན་བྱོལ་ནང་སློབ་གྲྭ་འགྲོ་ཡག་གི་གོ་སྐབས་རག་སྟེ་ལོ་རྒྱུས་ཀྱི་དུམ་བུ་གསར་བ་ཅིག་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་རེད། ཨ་ནི་ད་རྒྱ་ནག་གཞུང་ནས་བཀག་འགོག་བྱས་པའི་རྐྱེན་གྱིས་ཕྲུ་གུ་དེ་ཚོ་ལ་ཡང། ཕ་མ་ཐུག་ཡག་ལ་སོགས་པའི་གོ་སྐབས་རག་མེད་པ་ཡིན་ནའི། བཙན་བྱོལ་ནང་ལ་ཡང་ད་ཕྲུ་གུ་ཁྲི་ཕྲག་མང་པོ་ལ་ཡང་ཤེས་ཡོན་སློབ་སྦྱོང་གི་གོ་སྐབས་ཡག་པོ་ཅིག་རག་མ་ཟད་པས། ཕ་མ་ཡོད་པའི་སྤུ་གུ་དང་འདྲ་བའི་བྱམས་སྐྱོང་དང། བརྩེ་བ་གི་འོག་ལ་ཡང་འཚར་ལོངས་བྱེད་རྒྱུའི་གོ་སྐབས་བཅས་རག་ཡོད་རེད་བ། འདིའི་ཐད་ལ་ཁྱེད་རང་གིས་ཕར་ཕྱི་མིག་ཅིག་བལྟས་པ་ཡིན་ན། དཔེར་ན་ཁྱེད་རང་ནང་བཞིན་བོད་ཕྲུག་ཁྱིམ་སྡེ་ལ་སློབ་སྦྱོང་བྱས་པའི་དེ་ཚོའི་དུས་ཡུན་དེའི་ནང་ལ་ཡང་ད་ཕ་མ་དང་ཐུག་ཡས་མ་རག་པས་ནས། འཚོ་བ་འདི་ག་འདྲ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད།
རེད་ད། དེ་ད་གཙོ་བོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་རེད། དེ་བཞིན་ད་ང་ཚོ་འདྲ་བོ་ཅིག་ཡིན་པ་ཡིན་ན། ཏི་སི་བི་དེ་དང་བོད་ཁྱིམ་སློབ་གྲྭའི་ནང་ལོགས་ལ་ལོ་མང་པོ་ཅིག་སློབ་སྦྱོང་བྱེད་གོ་སྐབས་རག་པ་རེད་ད་དེང་སང་སོ་སོ་ཕ་མ་ཅིག་བུ་ཕྲུག་གཉིས་ཀྱི་ཕ་མ་ཅིག་ཡིན་པའི་ངོས་ནས་བསམ་བློ་བཏང་བ་ཡིན་ན་ཞེ་པོ་ཅིག་བསམ་གྱི་མི་ཁྱབ་པ་རེད་ད་གང་ལྟར་བཀའ་དྲིན་ཆེན་པོ་རེད་བསམ་བསམ་འདྲ་བོ་ཅིག་དྲན་གྱི་འདུག་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་གཅིག་མཆོག་རེད། ཨ་ནི་དེ་ག་ནང་བཞིན་བོད་ཁྱིམ་སློབ་གྲྭ། བོད་ཁྱིམ་ནང་ལ་ཕྱག་ལས་གནང་མཁན་དགེ་རྒན་ལས་བྱེད། ཚང་མས་ཀྱིས་གང་ལྟར་ང་ཚོ་སོ་སོ་གི་བུ་ཕྲུག་ཅིག་ཡིན་པའི་ཀྱི་འདུ་ཤེས་ཀྱི་ཐོག་ནས་གསོ་སྐྱོང་གནང་ཡོད་རེད་ད། ང་ཚོ་མཚམས་མཚམས་དེ་འདྲའི་བསླབ་གྲྭ་གཅིག་པ་དེ་འདྲའི་ཐུག་པའི་སྐབས་སུ་ཡིན་པ་ཡིན་ན་ང་ཚོ་བཀའ་མོལ་འདི་ཚོ་ཡོང་གི་འདུག་ད་དཔེར་ན་ང་ཚོ་བསླབ་གྲྭ་ལ་ཡོད་པའི་སྐབས་སུ་ཟ་ཡས། འཐུང་ཡས་ལ་སོགས་ཐ་ན་མཐོ་རིམ་སླབ་གྲྭ་ལ་འགྲོ་བའི་སྐབས་སུ་ཡིན་པ་ཡིན་ན་རིན་མེད་ཀྱི་ཐོག་ནས་མཐོ་རིམ་སླབ་གྲྭ་གི་འགྲོ་སོང་ཆ་ཚང་ཅིག་བོད་ཁྱིམ་སླབ་གྲྭ་ཁག་གིས་བཏང་གི་ཡོད་རེད། འདི་དང་དེ་ནས་ཡང་ཅིག་འདི་ཚོའི་ནང་ལོགས་ལ་བོད་ནས་སླེབས་པའི་ཀྱི་ང་ཚོ་ཏི་སི་བི་འདྲ་བོ་ཅིག་ཡིན་པ་ཡིན་ན་སློབ་ཕྲུག་སྐབས་དེ་དུས་སློབ་ཕྲུག་མང་ཆེ་བ་ཅིག་བོད་ནས་སླེབས་པ་རྐྱང་རྐྱང་ཅིག་ཆགས་བསྡད་ཀྱི་ཡོད་རེད། དེང་སང་ཡིན་པ་ཡིན་ན་ད་བོད་ནས་སླེབས་པའི་ཀྱི་བུ་ཕྲུག་ཚོ་གི་སྤྱི་ཚོགས་ནང་ལ་གི་རྒྱ་གར་ནང་གི་སྤྱི་ཚོགས་བོད་མིའི་སྒྲིག་འཛུགས་གཙོས་པའི་ཀྱི་བསླབ་གྲྭ་ཁག་ཨ་ནི་དེ་ག་ནང་བཞིན་དགོན་སྡེ་གྲྭ་ཚང་ཚོགས་པ་སྒྲིག་འཛུགས་མང་པོའི་ནང་ལོགས་ལ་ད་གི་གི་འགན་བཞེས་མཁན་མང་པོ་ཞེ་པོ་ཅིག་ཡོང་གི་ཡོད་རེད་ད་དེ་ཚོ་ཚང་མ་གཟི་བརྗིད་འདྲ་བོ་ཅིག་རེད་བ། དུས་ཚོད་ཀྱི་རྐྱེན་པས་ལས་རིམ་ཞུ་མཚམས་དེ་ག་བཞག་གི་ཡིན་ལས་རིམ་རྗེས་མ་མཇལ་ཡོང།